ད་ཁམས་གསུམ་འདི་ནང་ལ་སྡིག་པ་བཤད་རྒྱུ་ལ་མཐའ་ཡས་པ་མུ་མེད་པ་ཡོད་རེད་དེ། ད་ཚད་དང་མཚམས་བཟུང་དགོས་ན་རྩ་ནས་མཚམས་བཟུང་རྒྱུ་མེད་པའི་སྡིག་པ་ཡིན་ཟེར་རྒྱུ་གཅིག་དེ་སྡིག་པ་དེ་ཆེ་ཐེ་ཁོ་ནས་ཆེ་ཆུང་ག་ཚད་རེད་ཟེར་ན་སངས་རྒྱས་ཐམས་ཅད་ཀྱིས་འདི་ཙམ་རེད་འདི་ཙམ་མ་རེད་ཟེར་ནས་ཚད་བཟུང་དགོས་ན་ཚད་དང་མཚམས་བཟུང་ཐུབ་གི་མ་རེད་བྱས་ཙང་སྡིག་པ་ལ་མཚམས་མེད་པའི་སྡིག་པ་ཡིན་ཟེར་རྒྱུ་མཁྱེན། འོ་ད་རྣམ་སྨིན་མྱོང་ས་གི་ཚད་ནས་བཤད་དགོས་ན་རྣམ་སྨིན་སྡུག་བསྔལ་དེ་མཚམས་མེད་ལྔ་བྱས་པའི་སྡིག་པའི་གི་ད་འབྲས་བུའི་སྡུག་བསྔལ་དེ་ལ་ཚད་ག་ཚོད་ཡོད་རེད་ལོ་གྲངས་ཀྱི་ཚད་དུས་ཡུན་རིང་ཐུང་འདྲ་པོ་ག་ཚད་རེད་ཟེར་དགོས་ན་སངས་རྒྱས་ཐམས་ཅད་ཀྱིས་ཚད་བཟུང་ཐུབ་གི་མ་རེད་ཟེར་རྒྱུ་འདྲ་བོ་བསྐལ་པ་བསྐལ་པའི་བར་དུ་ཟེར་བཤད་དགོས་པ་མ་གཏོགས་གྱུར་པའི་གི་ཚད་བཟུང་མི་ཐུབ་པ་སྡིག་པ་ཆེ་ཐེ་ཁོ་ནས་ཚད་ལས་བརྒལ་སོང་བའི་རྒྱུ་མཚན་གྱིས་ཡང་དེ་མཚམས་མེད་པ་ཟེར་ཏེ་ཚད་ཀྱི་མཚམས་ལས་བརྒལ་བའི་རྒྱུ་མཚན་གྱིས་གི་མཚམས་མེད་པ་ཟེར། ད་མཚམས་མེད་པ་ལྔ་པོ་བྱས་ཚར་འདི་གི་རྗེས་སུ་བཤགས་པ་འགྱོད་པ་བཤགས་པ་མ་བྱས་པ་ཅི་སྟེ་གཉེན་པོ་སྟོབས་བཞི་གི་བཤགས་པ་མ་བྱས་པའི་གི་མཚམས་མེད་ལྔ་གི་སྡིག་པ་བྱེད་མཁན་དེ་ཡིན་ན། ད་སྐྱེ་བ་གཞན་གྱིས་བར་དུ་མཚམས་རྩ་ནས་མ་ཆོད་པ་ལམ་སང་རྡོ་རྗེ་དམྱལ་བ་ལ་སོགས་པ་ལ་འགྲོ་ཤག་ཤག་མ་གཏོགས་གྱུར་པའི་གི་ད་གཞན་དག་ཏུ། ད་རུང་ལ་གནས་སྐབས་ལ་མི་འགྲོ་ཅིང་མཐོ་རིས་ཀྱི་ལྷ་དང་མི་ལ་སོགས་པའི་གི་ལུས་རྟེན་ལེན་རྒྱུ་ལ་སོགས་པ་དེ་འདྲའི་གི་བར་མཚམས་ཅིག་གི་ལུས་རྟེན་གཞན་ཅིག་སྐྱེ་བ་ལེན་པའི་གི་རེ་བ་དང་གོ་སྐབས་རྩ་ནས་མེད་པ་བྱས། བར་མཚམས་མེད་པར་རྡོ་རྗེ་དམྱལ་བ་ལ་ཁ་ཐུག་འགྲོ་རྒྱུ་ཅན་གྱི་དེ་འདྲའི་གྱུར་པའི་གི་ཡིན་པའི་རྒྱུ་མཚན་གྱི་ཁོ་ནས་ད་མཚམས་མེད་པ་ཟེར་རྒྱུ་འདྲ་བོ། ད་དེ་མཚམས་མེད་པ་དེ་ཡིན་པའི་རྒྱུ་མཚན་ཉན་ཐོས་པའི་གི་ཐུན་མོང་མིན་པའི་འགྲེལ་བཤད་ཀྱི་རྗེས་འོང་དུ་ད་འདི་ཞེས་བྱ་ནས་བཟང་དེ་ལ་རྣམ་སྨིན་གྱི་འབྲས་བུ་དེ་ཁོ་ནས།

མཚམས་མེད་ལྔ་བྱུང་པའི་སྡིག་པ་དེ་སྦྱོང་དགོས་བསམ་ན་ཐེག་པ་ཆེན་པོའི་གི་ཐབས་ཤེས་དང་གསང་སྔགས་པའི་གི་ཐབས་ཤེས་དེ་སོགས་ལ་བརྟེན་ནས་སྦྱོང་དགོས་རེད་མ་གཏོགས་ཅི། ཉན་ཐོས་ཁོ་རང་གི་གི་གྲུབ་མཐའ་དང་ཉན་ཐོས་ཁོ་རང་གི་ཐེག་པའི་ནང་ལ་ཐབས་དེ་ཤེས་རབ་དེ་བེད་སྤྱོད་བཏང་ན་ད་མཚམས་མེད་སྡིག་པ་སྦྱོང་བྱེད་གི་དེ་དེ་གཉེན་པོ་རྩ་ནས་མེད་ཟེར་ནས་ད་ཁོ་རང་ཚོ་དེ་འདྲའི་ལབ་བསྡད་ཀྱི་ཡོད་རེད།

ད་དེ་ལྟ་བུ་གི་མཚམས་མེད་པ་ལྔ་པོ་ཐམས་ཅད་ད་འཕགས་གཞུང་བཞིན་སྤྱོད་པོ་གི་སྙིང་པོ་ངོ་མར་ཏེ། ད་རིན་ཆེན་ཟླ་བ་ལ་ཤང་ཚ་ལ་གྲོ་མ་མེ་སྦར་ལ་ཤང་ཚ་ལ་པ་གཞན་ལ་ཤང་ཚ་ལ་ཚོང་པ་ལ་ཤང་ཚ་ལ་ཚོང་པའི་གཞན་ལ་ཤང་ཚ་ལོ་ཟེར་གྱི་དེ་ལྔ་པོ་དེ་མཚམས་མེད་པ་ལྔ། ལྔ་གི་དེ་ནི་སྙིང་པོ་ངོ་མ་འདྲ་བོ་དེ་ཡོད་ན་དེ་ཆོས་མེད་ན་ཁ་ཕྱོགས་འདྲ་བོ་དེ་ཡིན་ཚུལ་གསུངས་པ། ད་དེ་གཞུང་བཞིན་སྤྱོད་པོ་གི་ཐབས་དེ་ཤང་ཚ་བ་འདས་ཡོང། ཐེག་པ་ཆེན་པོ་ལ་ཡོད་རེད་མ་གཏོགས་ཉན་ཐོས་ལ་འདི་ཙམ་ཡོད་མ་རེད་གོ། ཉན་ཐོས་ལ་མེད་པའི་རྒྱུ་མཚན་ག་རེ་རེད། ཉན་ཐོས་པ་གིས་བདེ་གཤེགས་སོ་ལྔ་ཁོ་རང་ཁས་ཁོ་རང་ལེན་གི་མ་རེད་ཕྱག་འཚལ་ས་གྱུར་པའི་ཡུལ་རིན་ཆེན་ཟླ་བ་ཟེར་བའི་སངས་རྒྱས་གཅིག། དྲི་མ་མེད་པ་ཟེར་བའི་སངས་རྒྱས་གཅིག་དཔའ་སྦྱིན་ཟེར་བའི་སངས་རྒྱས་གཅིག་ཚངས་པས་བྱིན་ལ་ཟེར་བའི་སངས་རྒྱས་གཅིག་དང་ཚངས་པས་བྱིན་ལ་བྱིན་དེ་ལ་ཟེར་བའི་སངས་རྒྱས་གཅིག་ཡོད་པ་ཁོ་རང་ཁས་ལེན་གི་མ་རེད། སངས་རྒྱས་མེད་པ་ས་བཅུ་མེད་པ་བྱང་སེམས་མེད་པ་ཐེག་ཆེན་མེད་པ་ཟེར་ནས།

ད་ཐར་པ་མཚན་ཉིད་པ་ཟེར་རྒྱུ་ཅིག་སྲིད་མཐའ་ཐར་པའི་ཁམས་གསུམ་འཁོར་བའི་གི་སྲིད་མཐའ་ལས་ཡར་གྲོལ་ནས་ཞི་མཐའ་མྱ་ངན་ལས་འདས་པའི་མཐའ་ལ་ལྷུང་སོང་ནའང་ཁྱད་མི་འདུག་ད་རང་མགོ་རང་གིས་འཐེན་ནས། གཅིག་སྡུག་བསྔལ་ཁམས་གསུམ་འཁོར་བའི་སྡུག་བསྔལ་ལ་ལོངས་སྤྱོད་མི་དགོས་དེ་ལ་རང་མགོ་རང་གིས་ཡར་བུད་ཙམ་གྱིས་རང་གིས་རང་ལ་སྐྱོབ་ཚར་ཙམ་གྱིས་རང་མགོ་རང་གིས་ཕྱིར་ཡར་འཐེན་ཚར་ཙམ་གྱིས་ཐར་ཙམ་གྱིས་ཐར་པ་བྱུང་ད་འགྲུབ་ཚར་བ་ཡིན་དེ་མ་གཏོགས་ཅི་གང་མི་དགོས། སེམས་ཅན་ཐམས་ཅད་ཕ་མར་ཟེར་རྒྱུ་རྫུན་རེད། སེམས་ཅན་ཐམས་ཅད་ཕ་མ་ཡིན་སྣང་བྱས་ནས་དེ་འགན་ཁུར་དགོས་རྒྱུ་ཤ་ཞོགས་པ་བྱེད་དགོས་རྒྱུ་དེ་དགོས་ཀྱི་མ་རེད་ཟེར་ནས། དེ་གའི་ཐེག་པ་ཆེན་པོའི་བཀའ་ནས་བཤད་བསྡད་པའི་ཕ་མར་གྱུར་པའི་སེམས་ཅན་ཐམས་ཅད་ཟེར་རྒྱུ་ཁས་ལེན་གྱི་མ་རེད། དེ་ཁས་མི་ལེན་པའི་རྒྱུ་མཚན་ལ་བལྟས་ན་སེམས་ཅན་ཐམས་ཅད་མར་ཤེས་པ་དང་དྲིན་དྲན་པ་དྲིན་གཟོ་བ་ལ་སོགས་པའི་བྱམས་པ་དང་སྙིང་རྗེ་དང་བྱང་ཆུབ་སེམས་ཀྱི་ཉམས་ལེན་ཁོ་རང་རྩ་ནས་ཡོད་མ་རེད་ཁོང་ཚོར

ཤི་གོང་དེ་སོགས་ཐམས་ཅད་བཤད་པ་ལ་དོན་མེད་པ་མ་རེད་ཨོ་དགོས་པ་ཡིན་འདུག་དེ་སོགས་ཐམས་ཅད་ཤེས་དགོས་ཀྱི་རེད་དེ་འདྲས་བཤད་འདུག་རེད་ཤི་ཐེག་པ་དམན་པ་ཟེར་རྒྱུ་དེ་ཉན་ཐོས་དང་རང་རྒྱལ་ཐམས་ཅད་ང་རང་ནང་པ་སངས་རྒྱས་པ་རང་རེད་དེ་ཡིན་ན་ཡང། དེ་ཡང། ཆོས་འཁོར། ཤཱཀྱ་ཐུབ་པས་ཆོས་འཁོར་རིམ་གསུམ་བསྐོར་བའི་ཆོས་འཁོར་དང་པོ་བདེན་བཞི་གི་ཆོས་འཁོར་གྱི་དེ་གདུལ་བྱ་ཙམ་གྱིས། གཙོ་བོ་ཆེ་བ་དེ་ཐེག་པ་ཙམ་དེ་ཡ་རེ་ཐོག་ན་ཆོས་དད་པའི་དམིགས་ཡུལ་ཡོད་པ་དེ་ཐམས་ཅད་ཞི་བའི་ཐབས་གཅིག་པོ་ཅིག་ཤཱཀྱ་ཐུབ་པས་བསྟན་བཞག་གི་རེད་བ།

ཐེག་པ་ཆེན་པོས་བཤད་པའི་སངས་རྒྱས་རྩ་ནས་སྲིད་ཀྱི་མ་རེད་མ་རེད་ཟེར་འདུག་ཁོ་རང་ཚོས་ཤཱཀྱ་ཐུབ་པ་དགྲ་བཅོམ་པ་རང་རེད་ཟེར་འདུག་དེ་ལས་ལྷག་པ་ཅིག་མ་རེད་ཟེར་འདུག་རེད་དེ་དེ་ཐག་བཅད་ནས་དེ་གའི་སངས་རྒྱས་ཐམས་ཅད་ཁས་ལེན་གི་མ་རེད་དེ་ཁས་མི་ལེན་དུས་རིན་ཆེན་ཟླ་བ་ལ་ཕྱག་ག་བ་འཚལ་གི་རེད་དྲི་མ་མེད་པ་ཁས་མི་ལེན་ཡོང་དུས་ཕྱག་ག་བ་འཚལ་གི་རེད་དེ་དེ་ལྟ་བུའི་ཕྱག་འཚལ་བའི་གཞི་གཉེན་པོ་དེ་མེད་ཚར་དུས་གང་ལ་དེ་མཚམས་མེད་ལྔ་ཡི་སྡིག་པ་སྦྱོང་རྒྱུ་བྱས་པའི་ཐབས་ཁོང་ཚོར་མེད་གསུངས་པའི་རྒྱུ་མཚན་དེ་རེད།

དགེ་འདུན་འཁོར་ལོའི་དབྱེན་བྱེད་རྒྱུ་འདྲ་བོ་དང། འོ་ད་གར་སོགས་ཀྱི་སངས་རྒྱས་སྐུ་ལ་ངན་སེམས་ཀྱིས་ཁྲག་འབྱིན་པ་ལ་སོགས་པ། འཕགས་པ་སློབ་པ་གསོད་པ་ལ་སོགས་པ་དེ་འདྲ་ཞིག་རིམ་པར་བརྒྱུད་ནས་མར་སླེབས་བསྡད་ཀྱི་རེད་བ། དེ་བཞིན་འོ་འདུག་ནང་དུ་ད་ལྔ་པོའི་ནང་སྡུག་ཤོས་དེ། དེ་བོགས་ཤིག་རང་གི་མ་གསོད་རྒྱག་པ་ཟེར་ཚེ་འདི་ཉིད་སྐྱེས་པ་སྐྱེད་པའི་རྒྱུ་མ་དེ་བསད་རྒྱག་པ་ཤི་སེམས་ཅན་གཞན་བསད་ན་མ་བསད་པས་ཁྱབ་གི་རེད་བ། མ་མ་བྱས་པའི་སེམས་ཅན་གཅིག་ཀྱང་མི་འདུག་ཟེར་ཤཱཀྱ་ཐུབ་པ་སྟོན་འཁོར་དང་བཅས་པ་ཐམས་ཅད་ཐག་བཅད་ཐིག་བཙུགས་ཚར་རེད་བ། མ་མ་ཡིན་པའི་སེམས་ཅན་གཅིག་ཀྱང་མེད་ཙང་དུ་ར་རྒན་བསད་ན་མ་བསད་མཁན་རེད། ཁྱི་རྒན་ཅིག་བསད་ན་མ་བསད་མཁན་རེད། དེ་མ་བསད་པ་མ་ཡིན་པར་ཕ་ཤ་ཟ་ཞིང་མ་ལ་བརྡེག་གསུངས་འདུག་གང་ལ་ཕག་ཤ་ཟོས་ན་ཕ་ཤ་ཟོས་པས་ཁྱབ། བརྡེག་བཙོག་བྱས་ན་མ་ལ་བརྡུངས་པས་ཁྱབ། ཟེར་འདུག་རྒྱུ་མཚན་གྱི་དོན་དག་གོ་དོན་དེ་རེད་རེད། དེ་དེ་བསད་རྒྱུ་ཡང་མ་རེད་གོ། སྐྱེ་བ་སྔ་མ་དག་གི་ཕ་ཡིན་པ་ཙམ་གྱིས་བསད་ཙང་དུ་མ་ཡིན་པ་བསད་ཙང་གིན་མཚམས་མེད་ཀྱི་ལས་ལ་འགྲོ་གི་རེད་དེ་འགྲོ་གི་མ་རེད། ཕ་ད་ལྟ་བའི་གི་ལུས་འདི་ཉིད་ཀྱིས། ང་རང་གི་ལུས་ད་ལྟ་བ་འདི་སྐྱེད་བྱེད་གྱུར་པའི་ཕ་དེ་བསད་ན་མཚམས་མེད་ཀྱི་ལས་ལ་འགྲོ་གི་རེད་ད་ལྟ་གི་ལུས་འདི་སྐྱེད་བྱེད་གྱུར་པའི་མ་སྐྱེས་པའི་མ་དེ་བསད་ན་དེ་མཚམས་མེད་ལས་ལ་འགྱོ་འགྲོ་གི་ཡོད་རེད་བ་འོ་དེ་ཁ་ཁ་ཤེས་དགོས་གི་རེད་འོ་དེ་ནི་ད་ལྟ་གི་མ་འདི་ལས་བཀའ་དྲིན་ཆེ་ས་དང་འཇིག་རྟེན་ཁམས་ཀྱི་ནང་ལ་སུ་ཡང་མེད་ར་མཐའ་མ། གཏན་གྲོགས་ཡན་ཆོད་ལ། དེ་ཕྱིར་ཕ་ལས་ཀྱང་བཀྲིན་ཆེ་བ་དེ་མ་ཡིན་དུས་ཙ་ན་དེ་མར་གྱུར་པའི་སེམས་ཅན་ཐམས་ཅད་ཟེར་ཐེག་པ་ཆེན་པོ་གི་མདོ་རྒྱུད་ནང་ལ་བཤད་འདུག་མ་གཏོགས་ཀྱི་ཕར་གྱུར་པའི་སེམས་ཅན་ཐམས་ཅད་བཤད་མི་འདུག་བ་དེའི་རྒྱུ་མཚན་དེ་ཕ་ལས་ཀྱང་ནི་མ་དེ་བཀྲིན་ཆེ་བའི་རྒྱུ་མཚན་དེ་རེད། ད་བཀྲིན་ཆེ་ཤོས་དེ་ལ་ད་འདི་ཐུན་མོང་གི་ཐད་ནས་གསུངས་ན་མ་ལས་ལྷག་པ་ཅིག་མེད་པ་ཡིན་དུས་ད་མ་བསད་པའི་སྡིག་པ་ལས་ཁྱད་མཚར་ཅིག་དེ་དེ་བས་ཀྱང་མེད་པ་ཡིན་དུས་ཙ་ན་དང་པོ་མ་བསད་པའི་སྡིག་པ་འདག་བྱེད་ཀྱི་གཉེན་པོ་དེ་ལ།

དེ་ལོངས་སྐུའི་ཞིང་ཁམས་བྱང་ཤར་གཉིས་ཀྱི་མཚམས་དུ་ན་ལ་ཡོད་རེད་གསུངས་ཏེ་ད་མཐོང་བ་དོན་ཡོད་རིན་ཆེན་དེ་ག་རེ་ཟེར་གི་རེད་དོན་ཡོད་གྲུབ་པའི་གི་ཞིང་ཁམས་ལས་དེ་ཚོའི་བྱང་གི་ད་རུང་ལ་ཤར་འགྲོ་དགོས་ས་ཅིག་ཤར་རྡོ་རྗེ་སེམས་དཔའི་གི་ཕྱོགས་དུ་ན་རང་མིན་བསྡད་པ་དེ་གཉིས་ཀྱི་བར་མཚམས་དུ་ན་ལ་དེ་ལོངས་སྐུའི་ཞིང་ཁམས་ཨོ་ད་དུ་ན་རེད།

ད་ཁོང་གི་སྐུ་མདོག་འདྲ་བོ་ག་རེ་ཟེར་ན་དཀར་ལྗང་རེད་གསུངས་འདུག་ཙང་ནི་དཀར་ལྗང་ཡིན་པའི་རྒྱུ་མཚན་དཀར་པོ་ཡིན་པའི་རྒྱུ་མཚན་དེ་ཤར་རྡོ་རྗེ་སེམས་དཔའི་རིགས་ཅན་དང་ཧ་ཅང་ཉེ་པོ་ཅན་གྱི་ད་ཤར་ཕྱོགས་ཀྱི་ཟུར་གཅིག་རེད་ཨུམ་རེད་དེ་ཤར་ཕྱོགས་ཟུར་གཅིག་ཡིན་པའི་རྒྱུ་མཚན་གྱིས་དཀར་པོ་རེད་བསྡད་པ་ཅན་གྱི་ཤར་རང་མ་རེད་དེ་ད་བྱང་ཤོག་དང་དེ་རེད་མཚམས་རེད་བསྡད་པའི་བྱང་ཕྱོགས་དང་ཉེ་པོ་ཡིན་པའི་བར་མཚམས་དུ་ན་ཡིན་དུས་ཡང་ལྗང་ཁུ་རེད་བསྡད་པ་ཡིན་དུས་དཀར་པོ་ལྗང་ཁུ་གཉིས་པོ་འདྲེ་འདྲེ་ཤོ་ག་པ་ཅིག་ཆ་དཀར་ལྗང་ཟེར་བ་དང་ལྗང་དཀར་ཟེར་བ་ཅན་ཅིག་ཨོ་ད་དེ་འདྲའི་གི་ཚུལ་དུ་ཡོད་རེད་བསམ་དུ་ད་ཤར་ཕྱོགས་རིན་ཆེན་འབྱུང་ལྡན་གྱི་ག་རེ་ཟེར་ག་རེ་དོན་ཡོད་གྲུབ་པ་དང་ཧ་ལམ་ཕྱོགས་ཡིན་བསྡད་པ་དཔལ་རྡོ་རྗེ་སེམས་དཔའི་རིགས་ཅན་ཧ་ལམ་ཕྱོགས་འདྲེ་བསྡད་པ་དེ་གཉིས་ཀྱི་བར་མཚམས་དུ་ན་ཡོད་པ་ཡིན་དུས་དེ་དེ་ནི་དཀར་པོ་དང་ལྗང་ཁུ་གཉིས་པོ་ད་དཀར་ལྗང་དེ་འདྲའི་ཆུ་བོའི་སྐུ་མདོག་དེ་འདྲ་ཅིག་ཡོད་རེད་བསམ།

ཨོ་ད་ནི་རིན་ཆེན་ཀུན་གྱི་གཙོ་བོ་མ་ནོར་བ་ནོར་བུ་མིན་པ། ཨོ་ད་དེ་ནི་ཕྱག་གཡས་པས་ནོར་བུ་བསྣམས་བསྡད་པ་ཅན་གྱི། གཡོན་པའི་ནང་ལོགས་ན་ད་ཟླ་བ་བསྣམས་བསྡད་པ་ཅན་གྱི། ཟླ་བ་ནམ་མཁའི་ནང་ལ་ཡོད་བསྡད་པ་དེ་འདྲ་ཟླ་བ་གཅིག་བསྣམས་བསྡད་པ་ཅན་གྱི་ཨོ་ད་དེ་འདྲའི་ཅིག་འདི་གི་དེ་ཡོད་རེད་བསམ་རྒྱུ་མཚན་དེ་ལ་བརྟེན་ནས་རིན་ཆེན་ཟླ་བ་ཟེར་ནས་རིན་པོ་ཀུ་ཆེ་ཀུན་གྱི་གཙོ་བོ་དེ་ནོར་བུ་བསྣམས་བསྡད་ཡོད་པའི་དོན་ནི་རིན་ཆེན་ཟེར་ནས་འབོད།

འོ་ད་དེ་རྣམས་ཐམས་ཅད་ལ། གཙོ་བོ་ཁོང་ལ་ཡོད་པའི་ཡོན་ཏན་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་དང་ཁྱད་པར་དུ་ཐུགས་ཀྱི་ཡོན་ཏན་ཡེ་ཤེས་དེ་སོགས་ཐམས་ཅད་ནི་དཔེར་ན། དགོས་འདོད་ཐམས་ཅད་འབྱུང་ས་བྱས་པའི་ཡིད་བཞིན་གྱི་ནོར་བུ་ལྟ་བུ་གྱུར་ཏེ་སེམས་ཅན་ཐམས་ཅད་ལ་ཅི་དང་ཅི་འདོད་པ་གང་དང་གང་འདོད་པའི་ཐམས་ཅད་གནས་སྐབས་དང་མཐར་ཐུག་གི་ཕན་པ་དང་བདེ་བ་མཐའ་དག་གིས་དེ་ནི་བདེ་བར་བྱས་པ་ལ། ད་དགོས་འདོད་ཀྱི་འབྲས་བུ་འབྱུང་ས་བྱས་པའི་ཡིད་བཞིན་གྱི་ནོར་བུ་དང་ཆོས་མཚུངས་པའི་རྒྱུ་མཚན་གྱི་སྒོ་ནས་དེར་རིན་ཆེན་རིན་ཆེན་ཟེར་ནས་འབོད་དགོས་པའི་དོན་དག་དེ་རེད་གསུངས་ཏེ་ཁོང་གི་ཡོན་ཏན་དུ་ཡེ་ཤེས་དེ་བསྟན་བསྡད་ཀྱི་རེད་གསུངས། ཡང་ན་ཟླ་བ་ཟེར་རྒྱུ་ནི་རིན་ཆེན་དེ་ཟླ་བ་ཟེར་བ་ནི་ཡེ་ཤེས་དང་ལས་ཏེ་གསུངས་འདུག་ཙམ་ནས་ད་བཤད་ཡེ་ཤེས་དེ་ཁོང་གི་ཐུན་མོང་མིན་པའི་ཐུགས་ཀྱི་ཡོན་ཏན་གྱུར་པ་གི་ཡེ་ཤེས་དེ། ད་ཟླ་བ་དང་ཆོས་མཚུངས་པ་ཅན་གྱི་རེད། ཟླ་བ་དང་ཆོས་མཚུངས་པའི་རྒྱུ་མཚན་སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བའི་སྡུག་བསྔལ་གྱི་དམྱལ་བ་ཚ་གྲང་ཡི་དྭགས་བཀྲེས་སྐོམ་དུ་མོ་ལ་དུད་འགྲོ་བླུན་རྨོངས་བཀོལ་སྤྱོད་ལ་སོགས་པའི་གྱི་སྡུག་བསྔལ་སོ་སོ་སོ་སོ་རིགས་དྲུག་སོ་སོའི་གྱི་སྡུག་བསྔལ་ཐམས་ཅད་ཀྱི་ད་ཉི་མ་ཚ་གདུང་གི་སྡུག་བསྔལ་ལྟ་བུ་དེ་ཕར་འཇོམས་ནས་ད་བསིལ་བའི་རེག་བྱ་ཚུར་སྟེར་བ་བྱས་པ་དང་མ་རིག་པའི་མུན་པ་ཐམས་ཅད་ཕར་བསལ་ནས་ནམ་མཁའི་ཟླ་བ་ལྟ་བུ་གྱི་དེ་ནི་གི།

དེ་ཙམ་འདི་དེ་ཚད་ཁ་འགྲིག་གི་འདུག་ན་དེ་ཕན་ཐོགས་ཀྱི་གྲུབ་འབྲས་དེའོ་དེ་ཙམ་འདི་རྒྱས་ཏེ་འགྲོ་གི་ཡོད་པ་དེ་དེ་གི་ཆོས་ཉིད་ཀྱི་བདེན་པ་རེད་རེད་ད་དེ་རང་རང་སོ་སོའི་ཚོད་དེ་རང་རང་སོ་སོའི་སེམས་རྒྱུད་རེད་མ་གཏོགས་དེ་བཤད་ཤེས་ཡ་གཅིག་གི་མི་འདུག་མདོར་ན་ཚད་དང་ལྡན་པ་རེད་ན་སྤྲུལ་སྐུ་ཤཱཀྱ་ཐུབ་པའི་ཕྱག་འཚལ་བ་ལྟ་བུ་ཅིག་བྱས་པ་ཡིན་ན་ནི་ད་ཅི་སྟེ་རྔོན་པ་ཚོས་དམར་བསད་བྱས་ཚད་ཀྱི་སྡིག་པ་ཅི་ཙམ་ཆེ་ན་ཡང་ད་མཚམས་བར་མཚམས་སྐྱེ་བ་གཞན་གྱི་བར་མཚམས་མེད་པ་ལ་ངན་སོང་དམྱལ་བའི་གནས་སུ་འགྲོ་མི་དགོས་པ་རྒྱ་ཤ་རྒྱ། ད་རིན་ཆེན་ཟླ་བ་ལ་ཕྱག་འཚལ་ལོ་ཟེར་བ་ཚར་གཅིག་ཙམ་གྱིས་ཀྱང་དེ་ནི་དག་ཚར་འགྲོ་རྒྱུ་གཅིག་གི་དེ་སྦྱོང་བྱེད་ཀྱི་གཉེན་པོ་དེ་དག་ཡོད་བསྡད་རྒྱུ་གཅིག་དེ་རེད་དེ་ཨ་བུ་དཔལ་སྤྲུལ་ཚང་གིས་གསུངས་པ་ནང་བཞིན་ཅི་འགྱུར་སྤྱིར་སྡིག་པ་ལ་ཡོན་ཏན་མེད་ཀྱང་སྦྱངས་ན་དག་རྒྱུ་ཡོད་པ་སྡིག་པའི་ཡོན་ཏན་ཡིན། སྡིག་པའི་ཡོན་ཏན་དེ་དང་མི་ལྡན་ན་སྡིག་པ་ཡང་མ་རེད་གསུངས་པ་ནང་བཞིན་དེ་ཡིན་དུས་ཕར་ཁོ་རང་ཚོ་གི་མཚམས་མེད་ཀྱི་སྡིག་པ་སྦྱོང་བྱེད་ཀྱི་གཉེན་པོ་མེད་ཐབས་མེད་དེའི་ཕྱིར་རབ་མེད་ཐབས་ཤེས་རྩ་ནས་མེད།

འདི་སྦྱངས་ན་དག་རྒྱུ་མེད་པའི་སྡིག་པ་རྩ་ནས་སྲིད་ཀྱི་མ་རེད་སྦྱངས་ན་དག་རྒྱུ་མེད་ན་ནི་སྡིག་པ་ཡང་མ་རེད་གསུངས་ནས་ཨ་བུ་དཔལ་སྤྲུལ་ཚང་གིས་གསུངས་ཨ་མི་འདུག་དོན་དག་མ་བསད་པའི་སྡིག་པ་ཅི་ཙམ་བྱས་ན་ཡང་དེ་ལ་ཡོན་ཏན་ཅིག་ཡོད་པ་དེ་སྦྱངས་ན་དག་རྒྱུ་ཡོད་པ་ཁྱད་པར་དུ་རིན་ཆེན་ཟླ་བ་ལ་ཕྱག་འཚལ་བ་ཚད་དང་ལྡན་པ་ཞིག་བྱས་པ་དེ་གིས་དག་ཐུབ་རྒྱུ་ཡོད་པ་དེ་ཚོ་ཐམས་ཅད་དེ་མ་བསད་པའི་སྡིག་པ་ཁོ་རང་གི་དེ་ནི་ཡོན་ཏན་ཅིག་རེད་ཨེ་རེད། དེ་ཡོན་ཏན་དང་ལྡན་པའི་བཀའ་དྲིན་ལ་བརྟེན་ནས་ད་རུང་དག་པའི་གི་ཐབས་དང་ད་རུང་དག་པའི་གི་གོ་སྐབས་སྦྱང་བའི་གི་གོ་སྐབས་ཅིག་ང་རང་ཚོ་ལ་དེ་ཡོད་ག་རྒྱུ་ཆེན་མོ་གནད་འགག་ཅིག་དེ་རེད།

དེ་གའི་ཚེ་ཡི་ཕྱག་ཟུང་གཉིས་ཀྱི་མཚམས་དེ་ན་ལ་རིན་ཆེན་ཟླ་བ་ཡོད་དེ་དེའི་གུ་བོ་མ་ཞག་ལྟ་ན་ལ་དེར་བྲིས་འགའ་ཡོད་པ་འདྲ་བོ་དེའི་ཕྱག་དེ་ན་བཞུགས་བསྡད་ཡོད་པ་འདྲ་བོ་ཨོ་ད་དེ་འདྲའི་དམིགས་ཡོད་ན་དེ་ཆོག་གི་ཡོད་ཚོད་ཨོ་དེ་འདྲའི་དོན་རྟགས་ཅིག་དེ་རེད། ཁྱབ་པའི་ཞིང་ན་ཡོད་གསུངས། ད་ཐལ་བས་ཁྱབ་པའི་ཞིང་ཟེར་ན་ཐལ་ལ་རྐྱང་རྐྱང་གིས་ཁྱབ་བསྡད་པའི་ཞིང་ཁམས་ཟེར་དུས་གང་ལ་དེ་ནི་ནེ་པ་ལའི་རྒྱལ་ཁབ་འདྲ་ཅིག་ཡིན་མེད་འགྲོ། སླེབས་ཚར་རེ་ནི་ཆམ་པ་འགོས་ཚར་མཁན་ཁ་མིག་སྣ་གསུམ་འཚང་ཚར་རྒྱུ་འདྲ་བོ་དེ་འདྲ་དེ་ཡིན་རྒྱུ་མ་རེད་ལོངས་སྐུའི་ཞིང་ཁམས་དེ་རེད་དེ་ད་ཅི་སྟེ་ལོངས་སྐུའི་ཞིང་ཁམས་ཀྱི་ནང་ནས་ཀྱང

འདམ་སྐྱེས་པད་མོ་འདམ་གྱིས་མ་གོས་པ་དང་ཆུ་སྐྱེས་པད་མོ་ཆུ་ཡིས་མ་གོས་པ་ལྟ་བུ་རེད་ཟེར་ས་བཙོག་པོ་འདམ་བག་ནང་སྐྱེས་དགའ་བུ་གི་དེ་མེ་ཏོག་པད་མ་ལ་གཙང་ཆ་གི་དེ་ཕར་གཙང་དགོས་ན་དྲི་མ་མེད་པ་དེ་ལས་གཙང་ས་འཇིག་རྟེན་ཁམས་ན་མེད་པའི་ད་དཔེ་རེད་བ། གཙང་མ་མཛེས་མ་ལ་པད་མ་འདྲ་བོ་ཅིག་འདུག་ཟེར་བའི་གི་དཔེ་འགོད་ས་ལྟ་བུ་ཅན་ད་ད་དེ་ལྟ་བུ་ཡིན་དུས་རྩ་ནས་དེ་ས་བཙོག་ས་ཅིག་བསྡད་ན་ཁོ་རང་གཙང་ཤོས་ཡིན་བསྡད་པ་ལྟ་བུ་ཅན་ཞིག

ད་ཐལ་ལ་འདྲ་པོ་ཅན་གྱི་ཐལ་བ་ཐལ་ལ་ཁྱབ་པའི་ཞིང་ཁམས་ལ་གནས་བཞུགས་བསྡད་ཟེར་དུས་ཐལ་ལ་གི་མདོག་ཁ་ཅན་ཞིག་དེ་འདྲ་ཡོད་གསུངས་རེད། མདོག་ཅན་གསུངས་རེད། ད་ཁོང་དྲི་མ་མེད་པ་ཡིན་པའི་རྒྱུ་མཚན་གྱིས་དྲི་མ་མེད་པ་མཚོན་པར་བྱས་པའི་ཆེད་དུ་ལ་ཕྱག་མཚན་ཅི་བསྣམས་བསྡད་རེད་ཟེར་ན་མེ་ལོང་དྲི་མ་མེད་པ་གཉིས་བསྣམས་པ་གསུངས་འདུག་ཕྱག་གཡས་པའི་ནང་ན་མེ་ལོང་གཙང་མར། མེ་ལོང་དྲི་མ་ཐམས་ཅད་དང་བྲལ་བ་ཧ་ཅང་གི་གཙང་མ་ཡིན་པའི་རྒྱུ་མཚན་གྱི་སྒོ་ནས་གཟུགས་བརྙན་དེའི་མགོ་ལ་ཤར་ཐུབ་ཀྱི་ཡོད་རེད་བ། མེ་ལོང་དེ་གཙང་མ་ཅིག་མིན་ན་གཟུགས་བརྙན་རྩ་ནས་ཤར་གི་མ་རེད་བ། དེ་དེ་ཧ་གོ་གི་རེད། མེ་ལོང་ཟེར་དུས་དྲི་མས་གཏན་ནས་རྩ་ནས་མ་གོས་པ་ཅིག་མཚོན་བྱེད་རེད། དེའི་དྲི་མ་མེད་པ་དེ་ཁོང་རང་དྲི་མ་དག་པ་ཕྱི་སྐུ་ཡི་དྲི་མ་ནང་གསུང་གི་དྲི་མ་གསང་བ་ཐུགས་ཀྱི་དྲི་མ་ཐམས་ཅད་དང་བྲལ་ཞིང་གོས་པ་རྩ་ནས་མེད་པའི་གི་གཙང་མ་ཡིན་པའི་གི་མཚོན་བྱེད་དུ་ཕྱག་གཡས་པའི་ནང་ན་མེ་ལོང་གཙང་མ་གཅིག་བསྣམས་ཕྱག་གཡོན་པའི་ནང་ན་མེ་ལོང་གཙང་མ་གཅིག་བསྣམས་ཕྱག་གཡས་གཡོན་གཉིས་ཀྱི་ནང་ནས་མེ་ལོང་གཙང་མ་གཉིས་བསྣམས་པར་བཞུགས་ཤིང་འཚོ་བའོ། གསུངས་ནས་ཨོ་ད་དེ་རི་ཕྱག་མཚན་འདྲ་བོ་བསྟན་ཏེ། ད་དེ་ཀྱི་དོན་རྟགས་དང་བརྡ་རྟགས་དེར་ཧ་གོ་གི་འདུག་བ། དེ་དྲི་མ་ཅན་གྱི་ཞིང་ཁམས་ལ་བསྡད་ན་དྲི་མས་རྩ་ནས་གོས་པ་མེད་པ། མེ་ལོང་གི་ངོས་ལྟ་བུ་ཅན་ཞིག་རེད་ཟེར་ནས་ཁམས་གསུམ་སྣང་སྲིད་ཐམས་ཅད་ས་ལེར་མཁྱེན་ཐུབ་པའི་ཡེ་ཤེས་ཀྱི་དྲི་མ་ཐམས་ཅད་དང་བྲལ་བ།

སྟོང་གསུམ་པ་བྱིན་གྱིས་དེ་སྒྲིབ་པ་མེད་པའམ་གོས་པ་མེད་པའི་ཀྱི་བྱིན་གྱིས་ཀྱི་ཡིན་པའི་རྒྱུ་མཚན་གྱི་སྒོ་ནས་དེ་དྲི་མ་མེད་པ་སའི་སྒོ་ཅི་ཅིག་བསྟན་ཏོ་དེ་རེ་ཡིས་སོང་སྡིག་པ་ཐམས་ཅད་སྤོང་བའོ་གསུངས་རེད་ནུས་པ་ནི་གཞན་དྲི་མ་མེད་པར་བྱེད་པའོ་གསུངས་དེ་ད་ཁོང་གི་ནུས་པ་ཟེར་ན་འདྲ་ཁོང་གི་བྱེད་ལས་ཟེར་ན་འདྲ་ཁོང་གི

གནས་སྐབས་ལས་ཡར་རེ་ཅིག་བདེ་བ་ཅན་ལ་སོགས་པ་དང་ད་ལྟ་བོད་ཀྱི་སྟེང་དུ་སྦྱོར་བ་སྤྱོད་པ་ཞེས་པ་ལ་ཡར་འགྲོ་མར་འགྲོ་རྟ་ཁ་སྲབ་ཀྱིས་བསྒྱུར་བ་ཞེས་པ་ལ་ལྷ་ལས་ལྷག་པའི་ལུས་རྟེན་དལ་འབྱོར་བཅོ་བརྒྱད་མཚོན་པའི་མི་ལུས་རིན་པོ་ཆེ་ལ་སོགས་པ་གནས་སྐབས་འདྲེན། དེ་ཆོས་མིན་ཆོས་ལ་གོ་ཆོད་པ་ལམ་དུ་བྱས་ནས་དེ་ལམ་གཅིག་འདྲེན་པར་རིམ་པ་བཞིན་དུ་བསྟན་ནས་དེ་ནས་དྲི་མ་ཐམས་ཅད་སྦྱོང་བ་ཞེས་འགྲོ་རྒྱུད་ལ་སོགས་པ་དྲི་མ་ཐམས་ཅད་སྦྱོང་ཚར་དུས་བདེ་གཤེགས་དྲི་མ་མེད་པའི་སངས་རྒྱས་ཀྱི་ས་ལ་བཀོད་ཚར་སོང་ཀྱི་ཨོ་ད་དེ་འདྲའི་ཡིན་དུས་དེ་འདྲའི་རིམ་པ་ཡིན་པ་དེ་ཁོང་གི

ད་ལྟ་དེ་དེ་བཞིན་གཤེགས་པའི་གི་སྙིང་པོ་དུ་དྲི་མ་མེད་པ་ལ་ཕྱག་འཚལ་ལོ་ཟེར་རྒྱུ་ཅིག་དེ་ཡིན་དུས། ད་དེ་ལ་ཕྱག་འཚལ་ཏེ་དེ་འདྲས་ཀྱི་མཚན་དགའ་བ་སྐྱེ་ཡི་གཙང་གཅིག་ཀྱང་ཚེ་རབས་ཐོག་མེད་ནས་དུས་ད་ལྟ་བར་དུ་དེ་རང་གི་ད་མཚམས་མེད་ལྔའི་གི་ནང་ནས་ལུས་འདི་སྐྱེད་པར་བྱེད་པའི་གི་ཕ་བསད་པའི་གི་མཚམས་མེད་གི་སྡིག་པ་ཐམས་ཅད་དེ་དེ་ནས་དག་ཐུབ་པའི་ནུས་པ་དེ་ཡོད་ནི་རེད་བསམ། དེ་ཡོད་པའི་གི་བདེན་དཔང་ཅི་ཡོད་ཟེར་ན་ད་སྤྲུལ་སྐུ་ཤཱཀྱ་ཐུབ་པའི་གི་སྟོང་ཕྱག་འཚལ་སྐྱེ་ཡི་བདེན་པའི་རྒྱུ་མཚན་དེ་ནི། འཁོར་སློབ་མ་དང་བཅས་པ་ཐམས་ཅད་ཀྱི་རྒྱུད་ལ་ཕ་བསད་པ་དང་མ་བསད་པའི་སྡིག་པ་ཐམས་ཅད་དག་ཚར་ནས